འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་ནས་བོད་མི་མང་དང་མགོན་པོ་གང་ཉིད་ཀྱིས་ཨ་རིས་བོད་མིའི་ངོ་བོ་སྲུང་སྐྱོབ་ཆེད་ལ་རོགས་མགོན་གནང་བར་བཀའ་དྲིན་ཆེན་པོ་ཚོར་གྱི་ཡོད་ཅེས་བཀའ་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཕོ་བྲང་ནས་སྤྱི་ཟླ་བཅུ་བ་གི་ཚེས་པ་ཉེར་དྲུག་གི་ཉིན་མ་ཨ་མི་རི་ཁ་གི་གྲོས་ཚོགས་ཀྱི་ཚོགས་གཙོ་མའེ་ཁེ་ཇོན་སོན་ལགས་བདམས་ཐོན་བྱུང་བར་འཚམས་འདྲི་གི་བཀའ་ཡིག་ཟིག་བསྩལ་བ་གི་ནང་ཨ་མི་རི་ཁ་ནི་འཛམ་གླིང་གི་སྣེ་ཁྲིད་མཁན་གི་རྒྱལ་ཁབ་དེ་ཡིན་པ་དང་ངོས་ཀྱིས་དུས་ཡུན་རིང་མོ་ནས་ཨ་མི་རི་ཁ་ནི་དམངས་གཙོ་དང་རང་དབང། ཆོས་དད་རང་དབང་ཚུད་པ་གི་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་གནང་མཁན་འགྲན་ཟླ་བྲལ་བ་དེ་ཡིན་པར་ཡི་རངས་ཆེན་པོ་གནང་གི་ཡོད་པ་མ་ཟད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་གི་ལོ་ནས་བཟུང་ངོས་རང་ཨ་མི་རི་ཁར་ཐེངས་མང་ཕྱིན་ཏེ། ཨ་མི་རི་ཁའི་གྲོས་ཚོགས་ཀྱི་ཚོགས་གཙོ་རྣམས་ཚུད་པ་གི་ཨ་མི་རི་ཁའི་དཔོན་རིགས་རྣམ་པར་དགོངས་འཆར་ཕུལ་རྒྱུ་གི་གོ་སྐབས་བྱུང་ཁར། རྒྱ་ཆེ་ས་ནས་ཨ་མི་རི་ཁ་གི་ཆབ་སྲིད་ཚོགས་པ་སུ་ཡིན་ན། སྟོང་ལ་ཉེ་བ་གི་བོད་ཀྱི་རིག་གཞུང་དང་སྐད་ཡིག་སྲོལ་རྒྱུན་བཅས་རྒྱུན་གནས་ཡོང་ཐབས་སུ་རྒྱབ་སྐྱོར་གནང་བར། རྗེས་སུ་ཡི་རང་ཡོད་ཅེས་བྱ་རྒྱུ་བྱུང་བ་བཞིན། ངོས་དང་བོད་མི་མང་གིས་ཨ་མེ་རི་ཁ་གི་མུ་མཐུད་བོད་མིའི་ངོ་བོ་དང་ཡང་ན་འགྲོ་བ་མི་ཡོངས་རྫོགས་ལ་ཕན་ཐོགས་ཡོང་ངེས་ཀྱི་ནང་ཆོས་དང་འབྲེལ་བ་གི་བྱམས་བརྩེ་དང་ཞི་བདེ་འཚེ་བ་མེད་པའི་རིག་གནས་སྲུང་སྐྱོབ་གཅེས་འཛིན་ལ་རྒྱབ་སྐྱོར་གནང་བར་བཀའ་དྲིན་གཏིང་ཟབ་ཚོར་གྱི་ཡོད་ཅེས་བཀའ་སྩལ་བ། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག།
ལྷག་དོན་ཨ་ནི་ཨ་རིའི་གཞུང་ནས་བོད་མི་ད་ག་རེ་ཟེར་ངོ་བོ་སྲུང་སྐྱོབ་བྱེད་ཡས་དང་ཞི་བདེ་འཚེ་བ་མེད་པ། བྱམས་བརྩེ་ལྡན་པའི་བོད་པའི་གནའ་རབས་ཀྱི་ད་ནང་པའི་རིག་གཞུང་བཟང་པོ་ཡོད་པ་དེ་དེ་མི་ཉམས་རྒྱུན་འཛིན་ཐུབ་ཡས་ལ་ད་བར་ཨ་ནི་ཨ་རིའི་གཞུང་ནས་ཨ་ནི་བོད་ཐད་རོགས་ཕན་དེ་ཚོ་རོགས་རམ་དེ་ཚོ་ཞེ་དྲག་ཅིག་གནང་ཡོད་རེད་ཨ་ནི་དེ་ཡས་ཐུགས་རྗེ་ཆེ་ཞེས་བཀའ་གནང་ཡོད།

རྒྱུ་དངོས་གཡོ་ལེན་བྱས་པའི་གྱོད་དོན་ཞིག་རྩད་གཅོད་ཡོད་ཚུལ་དང་མགོན་རྣམ་དང་མགོན་ཚེ་སོགས་ཀྱིས་ཁོང་ཚོ་དཔོན་སྐོར་ཟེར་བའི་དཔོན་རྒྱུད་ཡིན་པའི་མིང་ཐོག་ནས་ནམ་རྒྱུན་ཆོས་ལུགས་ཀྱི་མིང་ཐོག་ནས་ཆོས་ལུགས་བེད་སྤྱོད་དང་དཔོན་རྒྱུད་དབང་ཤུགས་བེད་སྤྱོད་ཀྱིས་འཇིགས་མེད་བསྟན་འཛིན་དང་དཔལ་ལྡན་སོགས་རྩ་འཛུགས་ཀྱིས་རྒྱུ་དངོས་གཡོ་ལེན་དང་ཟིང་ཆ་སློང་ཚུལ་བཀོད་ནས་ད་ལྟ་གོང་བརྗོད་མི་སྣ་དེ་དག་ཁྲིམས་ལྟར་བཙོན་འཇུག་བྱས་ཡོད་པ་བཀོད་འདུག་ལ་ད་ལྟ་བོད་མི་དེ་དག་གི་གྱོད་དོན་དང་འབྲེལ་བ་ཡོད་པའི་གནས་ཚུལ་ཐད་བདེན་དཔང་བྱེད་མཁན་དང་གནས་ཚུལ་རིན་ཐང་ཅན་མཁོ་སྤྲོད་བྱེད་མཁན་ལ་ཉེན་རྟོག་པས་གསང་བ་དམ་པོ་བྱེད་རྒྱུ་མ་ཟད་གཟེངས་རྟགས་སྤྲོད་རྒྱུ་དང། ཡང་དོགས་ཡོད་མི་སྣའི་གནས་ཚུལ་ལ་སྦས་གསང་བྱེད་མཁན་དང་བདེན་དཔང་མེད་བརླག་བྱེད་པ། བདེན་དཔང་མི་སྣར་ཉེན་སྐུལ་བྱེད་མཁན་ལ་ཁྲིམས་ལྟར་ཐག་གཅོད་ནན་མོ་བྱེད་རྒྱུ་སོགས་བཀོད་ཡོད་པ་རེད། རྒྱ་ནག་གཞུང་གི་སྲིད་ཇུས་འོག་བོད་ནང་འགྲོ་བ་མིའི་ཐོབ་ཐང་ཇེ་སྡུག་ཏུ་འགྲོ་བཞིན་པའི་གནད་དོན་ཐད་སུད་སིའི་ཇི་ནི་ཝའི་གླེང་སྟེགས་དབུ་འཛུགས་གནང་ཡོད་པ་རེད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བར་གཞིགས་ན་ཕྱི་དྲིལ་ལྷན་ཁང་དང་སུད་སིའི་སྐུ་ཚབ་དོན་གཅོད་ཁང་གཉིས་ཟུང་འབྲེལ་གྱི་ཐོག་ནས་ཕྱི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་དྲུག་ཉིན་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ཀྱི་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཇི་ནི་ཝའི་གླེང་སྟེགས་དབུ་འཛུགས་གནང་ཡོད་པ་དང། ཚོགས་འདུའི་བརྗོད་གཞི་ནི་རྒྱ་ནག་གཞུང་གི་དབང་འོག་ཏུ་ཡོད་པའི་ས་ཁུལ་དང་མི་རིགས་ཁག་གི་འགྲོ་བ་མིའི་ཐོབ་ཐང་ཉམས་རྒུད་དུ་འགྲོ་བཞིན་པ་ཞེས་ཡིན་འདུག་ལ་ཉིན་གྲངས་གཉིས་རིང་འཚོགས་རྒྱུའི་ཚོགས་འདུའི་གྲོས་གཞི་གཙོ་བོ་བཞི་ཡོད་པ་དང་རྒྱ་ནག་གཞུང་གིས་བོད་གཙོས་པའི་དབང་བསྒྱུར་བྱ་ཡུལ་གྱི་ས་ཁུལ་ཁག་གི་ནང་དུ་འཛུགས་སྐྲུན་ཡར་རྒྱས་ཀྱི་མིང་ཐོག་མི་སེར་སྤེལ་ཡུལ་གྱི་སྲིད་ཇུས་འཛིན་གྱི་ཡོད་པ་དང་རྒྱལ་མཚམས་ལས་བརྒལ་བའི་དྲག་གནོན་དང་རྒྱལ་སྤྱིའི་སྤྱི་ཚོགས་ནང་དར་སྲུང་བྱ་ར་བྱེད་བཞིན་ཡོད་པ་དེ་བཞིན་མི་རིགས་རྩ་གཏོར་གཏོང་བའི་སྲིད་ཇུས་ས་ཁུལ་དེ་དག་ནང་དངོས་སུ་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བའི་ལམ་སྲོལ་ལག་བསྟར་མུ་མཐུད་ནས་བྱེད་བཞིན་པ་གཅིག་གནད་དོན་ཐད་གླེང་མོལ་གནང་ཡོད་པ་རེད། དེའང་ཕྱོགས་ཚོགས་ལྷན་ཚོགས་འདིའི་ནང་སྦེལ་ཇམ་སྐུ་ཚབ་དོན་གཅོད་དང་དབྱིན་ཇི་སྐུ་ཚབ་དོན་གཅོད་ཡུ་རོབ་སྤྱི་འཐུས་སྐུ་ཞབས་ཐུབ་བསྟན་དབང་ཆེན་ལགས་དེ་བཞིན་བོད་དོན་རྒྱབ་སྐྱོར་ཚོགས་པ་མི་བརྒྱ་ཕྲག་ཙམ་མཉམ་ཞུགས་གནང་ཡོད་ཁི། ལྷན་ཚོགས་ཀྱི་དབུ་འབྱེད་མཛད་སྒོའི་ཐོག་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་གསུང་བཤད་གནང་བའི་ནང་རྒྱ་ནག་གཞུང་གིས་བོད་ཀྱིས་གཙོས་མངའ་ཁུལ་ཁག་ཅིག་གི་ནང་དུ་དྲག་གནོན་གྱི་སྲིད་ཇུས་འཛིན་བཞིན་ཡོད་པ་དེའི་རྐྱེན་པས་གཉའ་གནོན་འོག་ཚུད་པའི་མི་མང་ཚོས་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་གུང་ཁྲན་སྲིད་གཞུང་ལ་ངོ་རྒོལ་བྱེད་བཞིན་ཡོད་པ་རེད་ལ་དེ་ནི་སྤྱི་ཚོགས་བརྟན་ལྷིང་མེད་པའི་རྒྱུ་རྐྱེན་གཙོ་བོ་ཞིག་ཡིན་པ་དང་དེ་འདྲ་ཡིན་དུས་རྒྱ་ནག་གཞུང་རང་ཉིད་ཀྱིས་གཏན་འབེབས་བྱས་པའི་ཁྲིམས་ལུགས་དང་འགལ་འཛོལ་གཏོང་བཞིན་ཡོད་པ་བཅས་ཀྱི་གནད་དོན་ཐད་ང་ཚོས་གླེང་སྟེགས་འདིའི་ཐོག་ནས་གྲོས་མོལ་གནང་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གཟའ་ཕུར་བའི་ཉིན་ཨ་རིའི་རྒྱལ་ས་རུ་ཕེབས་འབྱོར་ཡོད་པ་དང་ཝང་དབྱིས་ཨ་མི་རི་ཀར་ཡོང་དོན་ནི་གཟའ་འཁོར་རྗེས་མར་ཨ་རིའི་སན་ཧྥི་རན་སི་སི་ཀོ་མངའ་སྡེ་རུ་སྲིད་འཛིན་ཇོ་པཱ་ཌེན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་གཉིས་མཇལ་འཕྲད་ཡོང་བ་གྲ་སྒྲིག་གི་ཆེད་དུ་ཡིན་པ་བརྗོད་ཡོད་ཁི། གཞན་ཡང་ད་ལྟ་ཨི་ཟི་རེལ་དང་ཧ་མ་སི་དམག་འཁྲུག་དེ་ཇེ་ཆེར་མི་འགྲོ་བ་དང་དམག་འཁྲུག་དེ་དཀྱིལ་ཤར་ཡུལ་གྲུ་ཁག་ཏུ་མ་མཆེད་པ་ཡོང་རྒྱུའི་ཐབས་ལམ་སྐོར་སོགས་གླེང་རྒྱུ་ཡིན་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་རྒྱལ་ས་ཝ་ཤིང་ཏོན་དུ་ཕེབས་འབྱོར་དང་བསྟུན་ནས་ཨ་རིའི་རྒྱལ་སའི་བོད་རིགས་སྤྱི་མཐུན་ཚོགས་པས་གཙོས་པའི་ཡུ་གུར་མི་རིགས་དང་རྒྱ་ནག་གི་མངའ་འོག་ཏུ་མྱོང་བཞིན་པའི་མི་མང་ཚོས་ངོ་རྒོལ་ལས་འགུལ་ཡང་སྤེལ་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་འཛམ་གླིང་ཐོག་ཏོག་དབྱིབས་རིམས་ནད་ཀྱིས་རྐྱེན་པས་བཀག་འགོག་མ་བྱས་སྔོན་ནས་བཟུང་ད་ཐེངས་ཨ་མེ་རི་ཁ་ནང་ཕེབས་པ་ཐེངས་དང་པོ་དེ་ཡིན་པ་དང་དེ་རིང་ཕྱི་དྲོར་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་དང་ལྷན་དུ་མཇལ་འཕྲད་ཀྱིས་དགོང་ཚིགས་མཉམ་དུ་མཆོད་རྒྱུ་ཡིན་པ་རེད། དེ་བཞིན་དུ་གཟའ་པ་སངས་ཉིན་རྒྱ་ནག་ཕྱི་སྲིད་བློན་ཆེན་ཁོང་དང་ཨ་རིའི་སྲིད་འཛིན་གཉིས་ཨ་རིའི་ཕོ་བྲང་དཀར་པོའི་ནང་མཇལ་འཕྲད་གནང་འཆར་ཡོད་པ་དེ་ནི་ཡུལ་གཉིས་ཀྱི་འབྲེལ་ལམ་ཇེ་ཡག་ཏུ་འགྲོ་རྒྱུའི་སྔོན་རྟགས་ཞིག་ཡིན་པ་གནད་དོན་དབྱེ་ཞིབ་པས་ཚོད་དཔག་བྱས་ཡོད་པ་རེད་ལ། གསན་མཁན་རྣམ་པ་ཚོ་འདི་གཞར་གླེང་རྒྱུ་གང་ཡིན་ནི་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་གཞུང་ལུགས་ཁག་ལ་སློབ་གཉེར་བྱེད་རྒྱུ་ནི་བཀའ་བཞིན་སྒྲུབ་པའི་མཆོད་པ་ངོ་མ་དེ་ཡིན་པ་རྡ་ས་རིགས་སློབ་མ་ལག་གཉིས་དབུ་བརྙེས་པའི་དུས་དྲན་ཉིས་འཛོམས་ཐོག་བཀའ་གནང་བའི་ཐད་ལྕགས་མོ་མཚོ་གིས་གནས་ཚུལ་རྒྱང་སྲིང་ཞུ་བར་གསན་རོགས་གནང། གསན་མཁན་རྣམ་པ་བདེ་མོ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་དྲུག་ཉིན་བཞུགས་སྒར་ཉེ་འདབས་སུ་ཆགས་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ་རྡ་ས་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ཏེ་ལོ་ལྔ་བཅུ་འཁོར་བ་དང། ས་རཱ་མཐོ་སློབ་དབུ་བརྙེས་ཏེ་ལོ་ཉི་ཤུ་རྩ་ལྔ་འཁོར་བ་བཅས་དུས་དྲན་གཉིས་འཛོམས་ཀྱི་རྟེན་འབྲེལ་མཛད་སྒོའི་ཐོག་འཇམ་མགོན་རྒྱལ་བའི་གདུང་འཚོབ་དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་དང་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག།

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་དགོངས་བཞིན་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དེ་བཞིན་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་གསར་འཛུགས་བྱས་ཏེ་ད་ལོར་ལོ་ངོ་ཧྲིལ་པོ་ཉི་ཤུ་རྩ་ལྔ་འཁོར་གྱི་ཡོད་པ་དང་འདས་པའི་ལོ་ཉི་ཤུ་རྩ་ལྔ་གི་ནང་ཁྱོན་སློབ་མ་ལྔ་སྟོང་དྲུག་བརྒྱ་ལྷག་ཐོན་ཟིན་པའི་ཁྲོད་མང་པོ་ཞིག་བོད་མིའི་སྤྱི་ཚོགས་དང་རྒྱལ་སྤྱིའི་ཚོགས་སྡེ་ཁག་གི་ནང་ཕྱག་ལས་གནང་མུས་ཡིན་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་མཐོ་རིམ་སློབ་གཉེར་ཁང་དེ་ཉིད་ནང་བོད་ཀྱི་སྐད་བརྡ་རིག་པའི་ཐོག་ནས་གཙུག་ལག་རབ་འབྱམས་པའི་བསླབ་པ་མཐར་སོན་པ་ཐོག་མར་བྱུང་ཡོད་པ་དང་ད་ལོར་མཐོ་སློབ་འདིའི་ནང་ཁྱོན་སློབ་མ་སུམ་བརྒྱ་ར་ཉི་ཤུ་རྩ་ལྔ་ཡོད་འདུག་རྡ་ས་རིགས་སློབ་མ་ལག་གཉིས་ཀྱི་འགན་འཛིན་དགེ་བཤེས་བསམ་གཏན་རྒྱ་མཚོ་ལགས་ཀྱིས་ས་རཱ་མཐོ་སློབ་དང་རིགས་ལམ་སློབ་གཉེར་ཁང་གཉིས་གསར་འཛུགས་བྱས་པ་ནས་བཟུང་གྲུབ་འབྲས་ཀྱི་དཔེ་མཚོན་ཡག་ཤོས་ཤིག་ནི། རིགས་སློབ་མ་ལག་གཉིས་ནས་སློབ་ཐོན་ཟིན་ཏེ་ད་ལྟ་སྤྱི་ཚོགས་ནང་ཞབས་ཞུ་སྒྲུབ་མུས་ཡིན་པའི་མི་སྣ་དེ་དག་ཡིན་པ་འགྲེལ་བརྗོད་གནང་བྱུང།
ང་ཚོས་འདི་ནས་ཐོན་བྱ་བ་ཡི། ད་རང་ཚོ་སྤྱི་ཚོགས་ནང་ལོགས་ལ། ཞབས་ཞུ་ཞུས་དེ་ནས་བཟང་སུ་ཐོན་པའི། བོད་པའི་གི་ཆོས་དང་རིག་གཞུང་སྒང་ལ། ཞབས་ཞུ་ཞུས་དེ་འདྲ་གང་མང་མང་ཞིག་བྱུང་ཡོད་རེད་ང་རང་ཚོ་སྤྱི་ཚོགས་ནང་ལ་མཚོན་པ་ཡིན་ན། རྒྱ་གར་ནང་ལ་མཚོན་པ་ཡིན་པ་ཡིན་ན་ད་ང་ཚོ་དགེ་བཤེས་ལྷག་རྡོར་ལགས་ལྟ་བུ་རེད། ལྡི་ལི་གི་བོད་ཁང་འགན་འཛིན། དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་ལྟ་བུ་རེད། ཕྱི་ལོགས་ལ་ཡིན་པ་ཡིན་ན། ད་ལྟ་ཨེ་མོ་རི་མཐོ་སློབ་ཀྱི་སློབ་དཔོན། ཨ་ནི་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལྟ་བུ་རེད། ཨ་ནི་ད་ག་ནང་བཞིན། རྒན། བསྟན་འཛིན་རྡོ་རྗེ་ལགས་ད་ལྟ California University ནང་ལོགས་ལ་ཕྱག་ལས་གནང་བསྡད་པ། ཨ་དེ་འདྲ་ང་ཚོ་མང་པོ་ཞིག་བྱུང།
ཡང་སྐབས་དེར་མཛད་སྒོའི་ཐོག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་རིགས་སློབ་མ་ལག་གཉིས་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དམིགས་བསལ་གྱི་གཟིགས་པ་ཆེན་པོ་ཡོད་པའི་སློབ་གཉེར་ཁང་ཞིག་ཆགས་ཀྱི་ཡོད་པ་མ་ཟད་ཤེས་ཡོན་དང་ལྷག་བསམ་གཉིས་ཀ་ལྡན་པའི་བོད་མིའི་སྒྲིག་འཛུགས་ཀྱི་སྲི་ཞུའི་ལས་བྱེད་ཁག་ཅིག་དེ་སྔ་ས་རཱ་མཐོ་སློབ་ཀྱི་སློབ་མ་ཡིན་པར་བསྔགས་བརྗོད་དང་འབྲེལ་མཐོ་སློབ་དེ་ཉིད་ནས་འདི་ལྟ་བུའི་སློབ་མ་གསོ་སྐྱོང་གནང་བར་ཐུགས་རྗེ་ཆེ་ཞུ་གནང་སོང།
རྣམ་པ་དེ་འདི་ནས་སློབ་ཐོན་བྱེད་ཆོག་དེ་ཚོ་དེང་སང་ང་ཚོ་བོད་མི་སྒྲིག་འཛུགས་ནང་ལོགས་ལ་ཕྱག་ལས་གནང་མཁན་དཔེ་མང་པོ་ཡོང་གི་འདུག་ཡོང་གི་འདུག་དེ་ཡང་བོད་ཡིག་གི་གནས་ཚད་ཀྱི་ཐོག་ནས་ཡོང་གི་ཡོད་རེད། དེ་ནས་ང་ཚོ་ཚོགས་དྲུང་ལས་ཁུངས་གཅིག་པུ་མཚོན་པ་ཡིན་ན་ལས་བྱེད་གསུམ་ཡོད། གསུམ་ཀ་སློབ་སྦྱོང་ཡག་ཐག་ཆོད་ཡོད། ཤེས་ཡོན་ཡག་ཐག་ཆོད་ཡོད་ད་དེ་ལས་ཚོད་དཔག་བྱེད་པ་ཡིན་ན་རྣམ་པ་ཚོ་དེ་འདྲའི་ཡིན་པ་རེད་ཚོད་དཔག་བྱེད་ཐུབ་ཡག་གི་གནས་བབ་ཆགས་ཀྱི་འདུག་ཡིན་ད་ནོར་བཞིན་གྱི་སྔོན་མ་དྲན་ན་ང་ཚོ་གྲོས་ཚོགས་ཀྱི་ལས་རིམ་དེ་ཚོ་མར་བཀོད་ཡོང་དུས་ཝཱ་ར་ཎ་སི་ནས Varanasi མཐོ་རིམ་སློབ་གཉེར་ཁང་ནས་ང་ཚོ་ལ་ཡར་མཐུན་འགྱུར་བཞག་དགོས་རེད།

གཞན་ཡང་མཛད་སྒོ་དེའི་ཐོག་རྒན་དམ་པ་བློ་བཟང་རྒྱ་མཚོ་མཆོག་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་དཔེ་དེབ་གསར་བ་ཁག་ཅིག་དབུ་འབྱེད་གནང་ཡོད་པ་མ་ཟད་རྒན་དམ་པ་གི་བཀའ་དགོངས་བཞིན་ཕྱག་ལས་སྒྲུབ་མཁན་མཚམས་པ་དགེ་སློང་བཀྲ་ཤིས་དོན་གྲུབ་ལགས་དང་རྒན་རྒྱ་མཚོ་ལགས་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་ཆེན་གྱི་སློབ་དཔོན་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལགས་བཅས་བཞི་ལ་ཆེ་བསྟོད་ཆེད་རིགས་སློབ་མ་ལག་གཉིས་ཀྱི

རྒྱ་གར་གྱི་བདེ་སྲུང་བློན་ཆེན་མཆོག་ཨ་རུ་ན་ཅལ་མངའ་སྡེ་རྟ་དབང་ཁུལ་དུ་འཚམས་གཟིགས་གནང་བའི་སྐབས་སུ་དཔལ་འབྱོར་ཡར་རྒྱས་ཙམ་མ་ཡིན་པར་སྲུང་སྐྱོབ་ཀྱི་ལས་དོན་ཐད་ལའང་ཡར་རྒྱས་ཕྱིན་ཡོད་ཅེས་གསུངས་ཡོད་ཀི་དེ་ཡང་རྒྱ་གར་གྱི་བདེ་སྲུང་བློན་ཆེན་རཱཇི་ནཱ་ཐི་སིན་མཆོག་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་རྟ་དབང་ཁུལ་དུ་འཚམས་གཟིགས་ཕེབས་པས་མ་ཟད་ཁུལ་དེར་དཔུང་འཇོག་བྱེད་པའི་དམག་མིའི་རུ་ཁག་ཚོའི་མཉམ་དུ་ཌུ་ཤེ་ར་དུས་ཆེན་སྲུང་བརྩི་བྱས་པ་མ་ཟད

བདེ་སྲུང་བློན་ཆེན་མཆོག་གིས་ཟླ་བ་འདིའི་ཚེས་ཉི་ཤུ་གསུམ་ནས་ཉིན་གྲངས་གཉིས་རིང་བྱང་ཤར་ཨ་སམ་དང་ཨ་རུ་ན་ཅལ་མངའ་སྡེའི་ནང་འཚམས་གཟིགས་ཕེབས་ཡོད་པའི་སྐབས་ཁོང་གི་ལྷན་དུ་རྒྱ་གར་གྱི་དམག་སྤྱི་མ་ནོ་རྗེ་ཕན་བདེ་མཆོག་དང་ཤར་ཕྱོགས་མངའ་ཁུལ་གྱི་དམག་དཔོན་ཁེ་ལེ་ཡཱ་དེ་བཞིན་དམག་དཔོན་མ་ནི་ཤ་ཨེ་རི་སོགས་དམག་མིའི་འབྲེལ་ཡོད་དཔོན་རིགས་ཁག་ཅིག་ཀྱང་ཕེབས་ཡོད་པ་རེད། འཚམས་གཟིགས་སྐབས་བདེ་སྲུང་བློན་ཆེན་མཆོག་གིས་ས་སྲུང་དམག་མི་ཚོས་ས་མཚམས་སྲུང་སྐྱོབ་ཙམ་མ་ཡིན་པར་ས་ཤོར་བ་རྣམས་ཚུར་ལེན་ཐབས་བྱེད་པར་འབད་བརྩོན་དང་རྒྱུན་དུ་རྒྱལ་ཁབ་ཀྱི་དོན་དུ་སྲོག་ཚུན་ཆད་ཀྱང་བློས་གཏོང་གི་ཡོད་པའི་བྱ་སྤྱོད་ལ་བསྔགས་བརྗོད་དང་ཐུགས་རྗེ་ཆེ་བྱས་ནས་ཡོད་པ་རེད། ལྷག་པར་དུ་ཁོང་གིས་ང་ཚོ་རྒྱལ་ཁབ་ཀྱི་དཔལ་འབྱོར་ཡར་རྒྱས་ཕྱིན་པ་ཙམ་མ་ཡིན་པར་དམག་དོན་གྱི་ལས་དོན་དང་འཕྲུལ་ལས་སོགས་སྔར་ལས་ལྷག་པའི་ཡར་རྒྱས་ཕྱིན་ཡོད་པ་དེ་དག་མི་ཚོས་དངོས་སུ་རྟོགས་ཐུབ་པ་ཞིག་རེད་ཅེས་གསུངས་ཡོད་ཀི་སྤྱིར་བཏང་རྒྱ་ནག་གཞུང་གིས་ནམ་རྒྱུན་བྱང་ཤར་ས་མཚམས་སུ་ཡང་སེ་སྡིགས་ར་བསྐུལ་བ་དང་ལོ་འདིའི་ཕྱི་ཟླ་བཞི་བའི་ནང་ནང་སྲིད་བློན་ཆེན་ཨ་རུ་ན་ཅལ་མངའ་སྡེའི་ནང་འཚམས་གཟིགས་ཕེབས་པའི་སྐབས་སུའང་སྐྱོན་བརྗོད་བྱས་ནས་མངའ་སྡེ་འདི་ནི་རྩོད་གཞི་ཅན་ཞིག་རེད་ཟེར་བཤད་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁོངས་རྒྱལ་ཁབ་ལྔ་བཅུ་ལྷག་གིས་རྒྱ་ནག་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་རིགས་རྒྱུད་རྩ་མེད་བཟོ་བའི་ཉེས་པར་སྐྱོན་བརྗོད་ཀྱིས་བྱ་སྤྱོད་དེ་དག་མཚམས་འཇོག་དགོས་པའི་འབོད་སྐུལ་ཞུས་ཡོད་ཀི། དེ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁོངས་རྒྱལ་ཁབ་ལྔ་བཅུ་ང་གཅིག་གིས་མཉམ་འབྲེལ་གསལ་བསྒྲགས་ཤིག་སྤེལ་ཏེ། རྒྱ་ནག་གིས་ཡུ་གུར་མི་རིགས་གཙོས་པའི་ཁ་ཆེའི་མི་རིགས་གཞན་དག་ཐོག་རིགས་རྒྱུད་རྩ་མེད་བཟོ་བའི་ཉེས་པ་བསགས་པར་སྐྱོན་བརྗོད་ཀྱིས་རྒྱ་ནག་གིས་ཤར་ཏུར་ཀི་སི་ཐན་ནང་འཆར་གཞི་ཡོད་པའི་ཐོག་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་དེ་མཚམས་འཇོག་དགོས་པའི་འབོད་སྐུལ་བྱས་ཡོད་པ་རེད། དེ་བཞིན་དབྱིན་ཇིའི་རྒྱལ་ཚོགས་ནང་བཅའ་སྡོད་སྐུ་ཚབ་གཞོན་པ་ཇེམ་སི་ཁ་རི་ཡུ་ཀི་ཡིས་ཟླ་བཅུ་བའི་ཚེས་བཅོ་བརྒྱད་ཉིན་རྒྱལ་ཚོགས་ལ་རྒྱལ་མཚམས་ལས་བརྒལ་བའི་གསལ་བསྒྲགས་དེ་ཕུལ་ནས་རྒྱ་ནག་གིས་ཤར་ཏུར་ཀི་སི་ཐན་ནང་དུ་ཡུ་གུར་མི་རིགས་ཀྱིས་གཙོས་པའི་ཁ་ཆེའི་གྲངས་ཉུང་མི་རིགས་ཐོག་མུ་མཐུད་ནས་འགྲོ་བ་མིའི་ཐོབ་ཐང་རྩིས་མེད་གཏོང་བཞིན་པ་གསལ་འདོན་གྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཆེད་མཁས་པ་ཚོགས་ཆུང་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བརྒྱད་པའི་ནང་བཏོན་པའི་སྙན་ཐོའི་ནང་ཤར་ཏུར་ཁི་སི་ཐན་གྱི་གནས་སྟངས་བཀོད་པ་ལུང་འདྲེན་གྱིས་གནས་སྟངས་ཚབས་ཆེན་ཡིན་པ་བརྗོད་འདུག་རྒྱལ་ཚོགས་ཀྱི་སྙན་ཐོ་དེའི་ནང་དུ་འགྲོ་བ་མིའི་ལྟ་ཞིབ་ཚོགས་པ་དང་རྒྱལ་སྤྱིའི་ཉེས་ཡངས་ཚོགས་པས་ཤར་ཏུར་ཁི་སི་ཐན་ནང་ཁ་ཆེའི་མང་ཚོགས་ལ་གཞི་རྒྱ་ཆེན་པོས་བཀག་ཉར་དང་གཅར་རྡུང་རིག་གཞུང་རྩ་མེད་གཏོང་བ་བཙན་ཤེད་ཀྱིས་ངལ་རྩོལ་དུ་བཀོལ་བ་སོགས་ཀྱི་གནས་སྟངས་སོགས་ཞིབ་བཤེར་བཀོད་ཡོད་པ་རེད། གོང་གི་རྒྱལ་ཚོགས་ཚོགས་ཁོངས་གསལ་བསྒྲགས་སྤེལ་མཁན་རྒྱལ་ཁབ་རྣམས་ནི་དབྱིན་ཇི་དང་ཨ་རི་འཇར་མ་ནི་ཉི་ཧོང་ཨོ་སི་ཁྲི་ལི་ཡ་སོགས་རྒྱལ་ཁབ་ལྔ་བཅུ་ང་གཅིག་ཡོད་པ་རེད། དེ་བཞིན་གསལ་བསྒྲགས་དེའི་ནང་དུ་རྒྱ་ནག་གིས་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྙན་ཐོའི་ནང་དུ་བསམ་འཆར་བཏོན་པ་དེ་དག་ལ་འགྱུར་བ་གང་ཡང་བཏོན་མེད་པར་བརྟེན་རྒྱལ་ཚོགས་ཀྱིས་མུ་མཐུད་དུ་རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་ཞུས་ཡོད་ཀི། དེ་མཚུངས་རྒྱ་ནག་གིས་ནམ་རྒྱུན་ལྟར་མཉམ་འབྲེལ་རྒྱལ་ཚོགས་ནང་རང་གི་མཐུན་ཕྱོགས་རྒྱལ་ཁབ་ཁ་ཤས་བཙན་གྱིས་རྒྱ་ནག་ལ་རྒྱབ་སྐྱོར་བྱེད་རྒྱུ་གསལ་བསྒྲགས་སྤེལ་དུ་འཇུག་གི་ཡོད་པ་ལྟར་ད་ལོ་པ་ལི་སི་ཐན་གྱིས་སྣེ་ཁྲིད་དེ་མཉམ་འབྲེལ་གསལ་བསྒྲགས་ཤིག་སྤེལ་བའི་ནང་ཤར་ཏུར་ཀི་སི་ཐན་དང་ཧོང་ཀོང་བོད་ཀྱི་གནས་སྟངས་དེ་ནི་རྒྱ་ནག་གི་ནང་སྲིད་ཀྱི་གནད་དོན་ཡིན་ཚུལ་དང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་ཆབ་སྲིད་ལ་བསྒྱུར་བར་ངོ་རྒོལ་ཡོད་བརྗོད་པ་རེད་ལ་རྒྱ་ནག་གི་ཕྱོགས་ནས་ཁོང་ཚོར་རྒྱབ་སྐྱོར་བྱེད་མཁན་རྒྱལ་ཁབ་བདུན་ཅུ་དོན་གཉིས་ཡོད་ཚུལ་བརྗོད་ཡོད་སྐད་དེ་མིན་གནས་ཚུལ་ནང་མཉམ་འབྲེལ་རྒྱལ་ཚོགས་ཀྱིས་གོ་སྐབས་ཐམས་ཅད་བཟུང་ནས་རྒྱ་ནག་གིས་ཤར་ཏུར་ཀི་སི་ཐན་དང་བོད་ཧོང་ཀོང་དང་རྒྱ་ནག་གི་ས་ཁུལ་གཞན་དག་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་བཏང་དང་གཏོང་མུས་སུ་རྩད་ཞིབ་བྱེད་དགོས་པའི་འབོད་སྐུལ་བྱས་ཡོད་པ་རེད། རྒྱ་ནག་རྒྱལ་སྲུང་ལྷན་ཁང་གིས་ཨ་རིའི་རྒྱལ་སྲུང་ལྷན་ཁང་གིས་བཏོན་པའི་ལོ་འཁོར་སྙན་ཐོའི་ནང་རྒྱ་ནག་གི་རྒྱལ་ཁབ་བདེ་འཇགས་ཀྱི་སྲིད་ཇུས་དང་དམག་དོན་འཐབ་ཇུས་གནད་དོན་དང་འབྲེལ་བའི་ཐད་ལོག་འགྲེལ་བྱས་ཡོད་ལུགས་སྐྱོན་བརྗོད་བྱས་ཡོད་སྐད། དེ་ཡང་ཨ་རིའི་རྒྱལ་སྲུང་ལྷན་ཁང་གིས་ཨ་རིའི་གྲོས་ཚོགས་ལ་ཕུལ་བའི་ལོ་འཁོར་སྙན་ཐོའི་ནང་མ་འོངས་པའི་ལོ་བཅུ་ཡི་ནང་དུ་རྒྱ་ནག་གཞུང་གིས་མྱུར་ཚད་ཧ་ཅང་མགྱོགས་པོའི་ངང་ནས་ཉིང་རྡུལ་གྱི་ནུས་པ་དེང་རབས་ཅན་དང་སྣ་མང་ཅན་དུ་རྒྱ་བསྐྱེད་གཏོང་རྒྱུ་ཡིན་པ་སོགས་རྒྱ་ནག་གི་རྒྱལ་སྲུང་སྲིད་ཇུས་དང་དམག་དོན་འཐབ་ཇུས་ཐད་ཀྱི་ཧམ་སེམས་གསལ་སྟོན་བྱས་ཡོད་ཅིང་དེ་ཡང་རྒྱ་ནག་ལ་དེ་སྔ་རྡུལ་ཕྲན་མཚོན་ཆ་ལྔ་བརྒྱ་ཡོད་པ་དང་སྤྱི་ལོ་ཉིས་སྟོང་སུམ་ཅུ་ལོའི་ནང་དུ་རྡུལ་ཕྲན་མཚོན་ཆ་ཆིག་སྟོང་ལྷག་བརྒལ་སྲིད་པར་བཤད་ཡོད་པ་རེད། འདིའི་ཐད་རྒྱ་ནག་རྒྱལ་སྲུང་ལྷན་ཁང་གི་མགྲིན་ཚབ་པ་ཝུའུ་ཆིན་གྱིས་ཕྱིར་སྒྲོག་བྱས་པའི་ལན་ནང་དུ་ང་ཚོས་གོང་ཞུས་ཨ་རིའི་སྙན་ཐོ་དེར་མཐའ་གཅིག་ཏུ་ངོ་རྒོལ་ཡོད་ལ་སྙན་ཐོ་དེའི་ནང་དུ་དོན་དངོས་མིན་པའི་རྒྱ་ནག་གི་དམག་དོན་ཉེན་ཁའི་སྐོར་སྒྲོ་འདོགས་བྱས་ཡོད་ལུགས་སྐྱོན་བརྗོད་བྱས་འདུག་གཞན་ཨ་རིའི་རྒྱལ་སྲུང་ལྷན་ཁང་གིས་ཉིས་སྟོང་ཉིས་རྩ་གཉིས་ལོར་རྒྱ་ནག་གིས་ཐེ་ཝན་གྱི་ཕྱི་འབྲེལ་དང་ཆབ་སྲིད་དམག་དོན་བཅས་ཀྱི་ཐོག་གནོན་ཤུགས་སྤྲོད་རྒྱུ་ཤུགས་ཇེ་ཆེར་གཏོང་བཞིན་ཡོད་པ་བརྗོད་ཡོད་སྐད་བདུན་ཕྲག་རྗེས་མར་འཛམ་གླིང་ཐོག་གི་བཅོས་མའི་རིག་རྩལ་གྱི་ཉེན་ཁའི་སྐོར་གྱི་ཚོགས་འདུ་དེ་མ་འཚོགས་གོང་རེས་གཟའ་ཕུར་བུའི་ཉིན་དབྱིན་ཇིའི་སྲིད་བློན་རི་ཤི་སུ་ནག་མཆོག་གིས་དབྱིན་ཡུལ་དུ་འཛམ་གླིང་ནང་ཆེས་ཐོག་མའི་བཅོས་མའི་རིག་རྩལ་ཉེན་སྲུང་གི་ལྟེ་གནས་ཁང་ཞིག་འཛུགས་རྒྱུ་ཡིན་པ་གསལ་སྒྲོག་བྱས་ཡོད་སྐད། དེ་ཡང་དབྱིན་ཇིའི་སྲིད་བློན་རི་ཤི་སུ་ནག་མཆོག་གིས་གོང་ཞུས་དབྱིན་ཡུལ་ནང་གི་བཅོས་མའི་རིག་རྩལ་གྱི་ལྟེ་གནས་ཁང་འཛུགས་འཆར་ཡོད་པ་དེས་བཅོས་མའི་རིག་རྩལ་ཐོག་རྟོག་ཞིབ་དང་ཚད་འཇལ་དང་བཅོས་མའི་རིག་རྩལ་གསར་བ་ཁག་གི་ཐོག་རྟོག་ཞིབ་བཅས་དེ་དག་གིས་སྤྱི་ཚོགས་ཐོག་མ་དྲང་བ་དང་གནས་ཚུལ་དངོས་བདེན་མི་སྤྲོད་པའི་ཉེན་ཚབས་ཧ་ཅང་གི་ཇེ་ཆེར་འགྲོ་བཞིན་པའི་ཉེན་ཁ་ཆེ་བར་ཞིབ་ཚགས་གནང་རྒྱུ་ཡིན་པའི་སྐོར་བཤད་ཡོད་པ་རེད། གསན་མཁན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི་བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ། རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱིས་ནུབ་བྱང་མི་རིགས་སློབ་གླིང་གི་བོད་ཡིག་སྡེ་ཚན་དུ། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་རྩ་ལྔ་ལོར་རབ་འབྱམས་པའི་འཛིན་གྲྭ་ཞིག་བཙུགས་པ་མ་ཟད། ཞིབ་འཇུག་སློབ་མའི་བསླབ་གནས་སུ་རྒྱུགས་སྤྲོད་ཚེ། ཕྱི་ཡིག་ལ་ལེགས་སྦྱར་གྱི་སྒྲ་རིག་པ་གཏན་འབེབས་བྱས་པ་སོགས་ཀྱི་སྐོར། སྐབས་དེར་ནུབ་བྱང་མི་རིགས་སློབ་གླིང་གི་དགེ་རྒན་དང་ཞིབ་འཇུག་སློབ་མ་ཡིན་པའི་རྒན་པད་མ་འབུམ་ལགས་སུ་སྟག་ལྷ་རྒྱལ་གྱིས་བཅར་འདྲི་ཞུས་པར་གསན་རོགས་གནང།

ལེ་ཚན་སྔོན་མའི་ནང་གཙོ་བོ་རྒྱ་ཚང་སྙིང་བོ་རྒྱལ་ལགས་ཀྱིས་ནུབ་བྱང་མི་རིགས་སློབ་གླིང་གི་བོད་ཡིག་སྡེ་ཚན་དུ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་ཐོག་དང་པོར་བོད་ཡིག་གཙོ་བོར་བྱས་ཏེ་སློབ་མ་བསྡུ་ལེན་བྱས་པ་མ་ཟད་ནུབ་བྱང་མི་རིགས་སློབ་གླིང་གི་རྩིས་རིག་སྡེ་ཚན་དུ་བོད་ཡིག་གི་དངོས་གཞིའི་རྩིས་རིག་འཛིན་གྲྭ་ཞིག་བཙུགས་པ་སོགས་ངོ་སྤྲོད་བྱས་པ་རེད། གཤམ་དུ་མུ་མཐུད་ནས་ཁོང་གི་མཛད་རྗེས་མང་པོའི་ནང་ནས་ཁག་ཅིག་ངོ་སྤྲོད་བྱེད་རྒྱུ་ཡིན། རྒྱ་ཚང་སྙིང་བོ་རྒྱལ་སྐུ་གཤེགས་རྗེས་བོད་ཕྱི་ནང་གི་མི་མང་བོས་མྱ་ངན་ཞུས་པ་དང་ཆབས་ཅིག་ཏུ་རྗེས་དྲན་རྩོམ་ཡིག་སྤེལ་ནས་ཁོང་གི་མཛད་རྗེས་ལ་རྗེས་སུ་ཡི་རང་གནང་ཡོད་པ་ལྟར། ལོ་མང་རིང་རྒྱ་ཚང་སྙིང་བོ་རྒྱལ་ལགས་དང་མཉམ་དུ་ཕྱག་ལས་གནང་མྱོང་བའི་ནུབ་བྱང་མི་རིགས་སློབ་ཆེན་གྱི་དགེ་རྒན་ཆེན་མོ་དཔའ་རིས་སངས་རྒྱས་ལགས་ཀྱིས་ཁ་བྱང་ལ་དཔལ་ལྡན་སྙིང་བོ་རྒྱལ་ནི་ང་ཚོའི་དཔེ་སློབ་འོས་པའི་རྒྱན་མཆོག་ཅིག་ཡིན་ཅེས་པའི་རྩོམ་ཡིག་གི་ནང་དུ་ང་ཚོ་བོད་ཀྱི་མཁས་པའི་གྲལ་དུ་བློ་ལྡན་སྙིང་བོ་རྒྱལ་ནི་བོས་ན་མིང་ཅན་བགོས་ན་སྐལ་ཅན་གོར་གོར་བྱས་ན་དཀྱིལ་ནས་འདུག་ནོ་ཤར་ཤར་བྱས་ན་མགོ་ནས་འདུག་པའི་སྐྱེས་བུ་དམ་པ་ཞིག་ཡིན་ཅིའི་ཕྱིར་ཞེ་ན་ཁོང་གི་ཕྱག་བྱེད་ཡང་བ་ཕྱག་ལས་གནས་པ་ཐབས་སྣ་ཚོགས་ཀྱིས་བོད་ཀྱི་རིག་གནས་འཛིན་སྐྱོང་སྤེལ་བར་འཇོན་ཐང་ཅན་གྱི་རིག་པའི་དཔའ་བོ་ཞིག་ཡིན་ཞེས་ཆེ་བསྟོད་གནང་བ་ལྟར་རྒྱ་ཚང་སྙིང་བོ་རྒྱལ་གྱིས་ནུབ་བྱང་མི་རིགས་སློབ་གླིང་ནང་བོད་ཡིག་གཙོ་བོ་བྱས་ཏེ་སློབ་མ་ཐོག་མར་བསྡུ་ལེན་ལེགས་འགྲུབ་བྱུང་རྗེས་བོད་ཡིག་གཙོ་བོ་བྱས་པའི་རབ་འབྱམས་པའི་སློབ་མ་བསྡུ་ལེན་བྱ་རྒྱུའི་དགོངས་པ་བཞེས་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་ཨ་ལགས་ཚེ་བརྟན་ཞབས་དྲུང་ཚང་གི་མཚན་ཐོག་ནས་སྒྲ་རིག་པ་ཆེད་སྦྱོང་གི་རབ་འབྱམས་པའི་ཞིབ་འཇུག་སློབ་མ་བསྡུ་གཏན་འཁེལ་རྗེས་ཨ་ལགས་ཚེ་བརྟན་ཞབས་དྲུང་ཚང་བླ་བྲང་དགོན་པར་སྒྲ་ཡི་སྐོར་གྱི་དཔེ་དེབ་འཚོལ་སྒྲུབ་ཀྱི་ཆེད་དུ་ཕེབས། སྟབས་མ་ལེགས་པ་ཞིག་ལ་ཨ་ལགས་ཚེ་བརྟན་ཞབས་དྲུང་ཚང་བླ་བྲང་དུ་དགོངས་པ་རྫོགས།

འདིར་ཐོགས་པ་རིག་རྒྱུ་ཡིན་ནི་རེད། ད་དེ་རིག་ན་ཀི་ཉིན་ངོ་རྒྱག་གི་སེམས་ན་ཆུ་ཟོག་གི་ན། ཕལ་ཆེར་བོན་ཁུལ་གི་ནང་ནས་ད་དངོས་གཞི་གི་ནང་ནས་ཁུ་གི་ཅིག་བོད་ཀི་ཅིག་བོན་ཁུལ་ལས་ཁི་ཉ་ཆ་ཚང་འཛུགས་རྒྱུ་དོ་ད་ཀ་ཅིག་ཁུ་གི་མོ་ཨ་ནུ་ཤེས་སོང་ཟིག་གོ་དེ་རིག་ད།
ཨ་ལེ། ངོས་ན་ད་ཕལ་ཆེར་ཁུ་གི་དེ་མོ་འཛུགས་རྒྱུ་གི་འདོད་པ་ཡོད་པ་འདྲ་ཕལ་ཆེར། ཡིན་ན་ར་ད་ད་ཀི།

བོད་ཡིག་གི་རབ་འབྱམས་པའི་སློབ་མ་བསྡུ་ལེན་དང་ཆབས་ཅིག་ཏུ་བརྩོན་ལེན་བྱས་པའི་གྲུབ་འབྲས་གཞན་ཞིག་ནི་རབ་འབྱམས་པའི་སློབ་མ་ཚོས་ཕྱི་རྒྱལ་གྱི་སྐད་ཡིག་སློབ་པའི་ཚབ་ཏུ་སྒྲ་རིག་པ་འཇོག་ཐུབ་པ་དེ་ངོས་འཛིན་བྱས་ཡོད་པ་བཞིན་དེའི་སྐོར་བོད་ནང་གི་མིང་ལ་གདུགས་དཀར་ཚེ་རིང་ཟེར་བ་ཞིག་གིས་བྲིས་པའི་རྗེས་དྲན་རྩོམ་ཡིག་ཏུ་རྒྱ་ནག་དབུས་སློབ་གསོ་ལྷན་ཁང་གིས་ངེས་པར་དུ་ཞིབ་འཇུག་སློབ་མར་སྤྲོད་སྐབས་ཕྱི་ཡིག་ལ་དབྱིན་ཡིག་དང་ཉི་ཧོང་སྐད་ཡིག་འཇོག་དགོས་པའི་བཀའ་འཁྲོལ། སྐབས་དེར་བོད་རིགས་ས་ཁུལ་དུ་སྐབས་དེར་བོད་རིགས་ས་ཁུལ་དུ་དབྱིན་ཡིག་དང་ཉི་ཧོང་སྐད་ཡིག་སོགས་བསླབ་སྦྱང་བྱེད་པའི་ལམ་སྲོལ་འཐུས་ཚང་ཞིག་ཡེ་ནས་མེད་པར་བོད་མི་རིགས་ཀྱིས་ལོ་ངོ་སྟོང་ཕྲག་གཅིག་ཡར་སྔོན་ནས་བཟུང་ཕྱི་ཡིག་ལ་ལེགས་སྦྱར་སྐད་ཡིག་སྦྱང་བཞིན་པའི་གནས་ཚུལ་རྣམས་ནན་ཞུས་གསལ་བོར་མཛད་པར། སློབ་གསོ་ལྷན་ཁང་གིས་རྒྱ་ཚང་སྙིང་བོ་རྒྱལ་གྱི་རེ་ཞུ་དང་དུ་བླངས་ནས་བོད་རིགས་རབ་འབྱམས་པའི་ཞིབ་འཇུག་སློབ་མའི་བསླབ་གནས་སུ་རྒྱུགས་སྤྲོད་ཚེ་ཕྱི་ཡིག་ལ་ལེགས་སྦྱར་སྒྲ་རིག་པ་བྱེད་རྒྱུ་གཏན་འཁེལ་བྱས་ཞེས་བྲིས་འདུག་པ་ལས་གསལ་བོ་ཆགས། ཨ་ལགས་ཚེ་བརྟན་ཞབས་དྲུང་ཚང་སྐུ་གཤེགས་ཀྱང་ཞིབ་འཇུག་སློབ་མ་བསྡུ་ལེན་གྱི་ལས་གཞི་དེ་མུ་མཐུད་ནས་མཇུག་བསྐྱངས་ནས་རྩིས་ལ་མཁས་བ་ཨ་ཁུ་བསམ་གྲུབ་ཚང་གདན་འདྲེན་བྱས་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོའི་ཞིབ་འཇུག་སློབ་མའི་སྒྲ་ཡི་དགེ་རྒན་གྱི་འགན་བཞེས་འདུག་དེ་མིན་ཨ་ཁུ་དམུ་དགེ་བསམ་གཏན་ཚང་ཡང

སྐབས་དེར་རབ་འབྱམས་པའི་ཞིབ་འཇུག་སློབ་མ་དང་སློབ་གྲྭའི་དགེ་རྒན་བར་རྩོད་པ་ཆུང་ཆུང་ཞིག་བྱུང་ཡོད་པ་དང་རྩོད་གཞི་ནི་ཞིབ་འཇུག་སློབ་མ་ཚོས་སྒྲ་སྦྱངས་ནས་ཕན་ཐོགས་ཆེན་པོ་མེད་པས་དེ་ལས་དབྱིན་ཡིག་སོགས་སྦྱང་འདོད་བྱུང་བ་དང་ཨ་ལགས་ཚེ་བརྟན་ཞབས་དྲུང་དམ་པ་དང་ཨ་ཁུ་དམུ་དགེ་བསམ་གཏན་སོགས་ཀྱིས་སྒྲ་རིག་པ་སློབ་དགོས་པར་འདོད་ལ་རྩོད་པ་དེ་འཇགས་ཐབས་སུ་རྒྱ་ཚང་སྙིང་བོ་རྒྱལ་ལགས་ཀྱིས་གོ་སྒྲིག་ལྟར་ཨ་ཁུ་དམུ་དགེ་བསམ་གཏན་ལགས་ཀྱིས་སློབ་མ་ཚོར་ཁ་བརྡ་བྱས་འདུག། དེ་ལྟར་དང་བོ་ངས་དྲན་གི་དུས་མ་གཏོགས།

གསན་མཁན་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན་དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ། ཚེ་བརྟན་རྣམ་རྒྱལ་ལགས་དང་ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་ནི་སྟག་ལྷ་རྒྱལ་ཡིན་རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།